དེ་བས་ན་སྙན་རྟོག་ཡོང་བར་དེ་ཁོང་ནང་བཞིན་བྱས་ན་ནི་ཐེག་པ་ཆེན་པོ་དགེ་བའི་བཤེས་གཉེན་ཅིག་དང་འཕྲད་བྱས་ནི། རྒྱལ་སྲས་ཀྱི་སྤྱོད་པ་ཉམས་སུ་བླངས་ནས་རང་དོན་དང་གཞན་དོན་གཉིས་ཀ་མཐར་ཕྱིན་ནས་ད་ལྟ་སངས་རྒྱས་ཀྱི་གོ་འཕང་ཟེར་མཁན་དེ་ཐོབ་པ་རེད་བ། ང་རང་ཚོས་ཁོང་ནང་བཞིན་བྱས་ནས་ཡང་སྒྲུབ་པ་ཡིན་ན་སངས་རྒྱས་ཀྱི་གོ་འཕང་ཟེར་མཁན་དེ་ཐོབ་རྒྱུ་ཡོད་གལ་ཆེ། དེར་མ་གཏོགས་རྒྱུ་མ་རྩ་ནས་ཐོབ་རྒྱུ་ཡོད་མཁན་དེ་འདྲ་ཐོབ་རྒྱུ་མེད་མཁན་དེ་འདྲ་ཡོད་མ་རེད། ས་དེ་ཡི་ས།

སོ་སོ་ཁྱོད་ནི་གད་སྐད་མ་བཅད་ཉིན་དེ་ནས་ད་ག་རང་གི་ས་ཕེབས་ཕེབས་པ་དེ་གི་རེད། སེམས་ཟིན་ཏེ། ཨ་དེ་ལྟ་བུ་དེ་ནས་སངས་རྒྱས་ཀྱི་གོ་འཕང་ཐོབ་པར་ཤོག་ཟེར་གི་དམ་བཅའ་བཅས་བྱས་ནས་སེམས་དེ་བསྐྱེད། ད་སངས་རྒྱས་ཀྱི་གོ་འཕང་ཐོབ་པར་བྱེད་པ་ལ་ག་རེ་དགོས་རེད་ཟེར་ན་སངས་རྒྱས་ཀྱི་གོ་འཕང་ཐོབ་ཡས་ཀྱི་རྒྱུ་ཅིག་སྒྲུབ་དགོས་རེད་བ། རྒྱུ་ག་རེ་སྒྲུབ་དགོས་རེད་ཟེར་ན་ཨ་ནི་སངས་རྒྱས་ཀྱི་གོ་འཕང་ཐོབ་ཡས་ཀྱི་ལམ་ཀ་དེ་ལམ་ཀ་དེ་བཟོས་དགོས་རེད། ལམ་ཀ་དེ་ག་རེ་རེད་ཟེར་ན་ང་རང་ཚོ་ལམ་ཀ་གོམ་པ་སྤོས་ནས་འགྲོ་བ་དེ་འདྲ་མ་ཡིན་པ། དེ་འདྲ་མ་ཡིན་པར་འཇའ་ཟེར་གྱི་སྤྱོད་པ་རླུང་བུ་ཅིག་དུ་སོ་མྱང་ལེ་ལས། ང་ཨ་ཐུགས་སུ་བསྐྱེད་ཅེ་ན་མྱོང་སུ་བླང་ནས། མྱོང་སུ་བླང་ཅེ་ནས། སངས་རྒྱས་ཀྱི་གོ་འཁོར་ལ་འགྲོ་ནུ་མ་ཐུག་གཞན་འགྲོ་ཡས་མ་རེད་པ། ད་མྱོང་སུ་བླང་ཅེས་པ་ལ་འཇའ་ཟེར་གྱི་སྤྱོད་པ་དེ་མྱོང་སུ་བླང་འཇའ་དེ་རང་གིས་ཤེས་པ་གྱི་གོ་རེད་པ། རང་གིས་མ་ཤེས་ན་མྱོང་སུ་བླང་ཤེས་མ་རེད་པ། མྱོང་སུ་བླང་ཡས་ག་རེ་རེད་གཡོ་བས་ག་རེ་རེད་དེ་ཤེས་མ་རེད་པ། ཨ་ལེ་ལྕགས་ལ་ལ་མ་སོང་ན་ལྕགས་ལ་ཡག་སྒྲུབ་ཡ་ག་རེ་རེད་འདུག། ལྕགས་ལ་བསྡུ་བ་མི་འགོ་གི་དེ་ག་རེ་རེད་འདུག་ལྕགས་ལ་ངུ་ཤིག་བུར་བ། ཨོ་དེ་ན་ཡིད་བྱེད་ནི་སངས་རྒྱས་ཀྱི་གོ་འཕོ་སྒྲུབ་ར་ཅེས་པ་ལ་སངས་རྒྱས་ཀྱི་གོ་འཕོ་སྒྲུབ་ཡ་གི་ལང་ག་གི་ཨ་ནི་རྒྱ་སྲིད་ཀྱི་སྤྱོད་པ་སིང་དེ་ཉོང་ཚོ་སློང་རྒྱ་ག་རེ་རེད་དོག་རྒྱ་ག་རེ་རེད་དེ་ཚོ་ངུ་ཤིག་བ་ཅིག་བུར་བ། ཨོ་དེ་ངུ་སྲིད་པ་ཅེས་པ་ལ་ཆུ་དེ་ཤི་གུ་གོར་དང་པོ་ཉང་ལེ་ཅེས་པ་ལ་ཆུ་དེ་ཤི་གུ། ཆུ་དེ་ཤི་བར་བྱེད་པ་ལ་ཆུ་དེ་ཐོན་གོར་བ། དང་པོ་ཐོས་པའི་ཤེས་རབ་ཟེར་མཁན་དེ་ཡང། ཨོ་ཆོས་དེ་མ་ཐོས་ན་ཆོས་དེ་ཤེས་མ་རེད་བ། ཆོས་ཐོས་པ་ལ་བརྟེན་ནས་ཐོས་པའི་ཤེས་རབ་སྐྱེ། ཨོ་ཐོས་པའི་ཤེས་རབ་ལ་བརྟེན་ནས་ནི་བསམ་བྱུང་གི་ཤེས་རབ་སྐྱེ། བསམ་བྱུང་གི་ཤེས་རབ་ལ་བརྟེན་ནས་སྒོམ་བྱུང་གི་ཤེས་རབ་ཉམས་སུ་བླངས་ནས་ནི་སངས་རྒྱས་ཀྱི་གོ་འཕང་ཟེར་མཁན་དེ་ཐོབ་དགོས་རེད་བ། ཨོ་དེ་འདྲ་ཡིན་ཙང་ནི་སྔར་མ་ཐོས་པ་ཐོས་པར་བྱེད་པ་དེ་ཡིན་ན་གཞན་ལས་ཆོས་ཉན་པ། ཨ་གཞན་ནས་ཆོས་ཉན། དེ་རྩ་བ་དེ་བསམ་བློ་ག་རེ་བཏང་ཟེར་ན་སེམས་ཅན་ཐམས་ཅད་ཀྱི་དོན་དུ་སངས་རྒྱས་ཀྱི་གོ་འཕང་ཐོབ་པར་བྱེད་དགོས། དེ་ཐོབ་པར་བྱེད་པ་ལ་སངས་རྒྱས་ཀྱི་གོ་འཕང་སྒྲུབ་ཡས་ཀྱི་རྒྱུ་དེ་ཤེས་དགོས། རྒྱུ་དེ་ཤེས་པར་བྱེད་པ་ལ་ནི་རྒྱུ་དེ་གཞན་ལས་ཐོས་པར་བྱེད་དགོས་བསམ་བསམ་པ་བྱས་ནས་ནི་ཆོས་ཉན་པ་ཡིན་ན། ཆོས་དེ་ག་རེ་ཉན་པ་ཡིན་ན་ཕན་ཐོགས་ཆེན་པོ་ཡོང་གི་རེད། ཆོས་ཚིག་ཁ་ཅིག་མ་དང་མ་ཉིད་ཡིན་ན་ཡང་ཆོས་ཐེག་པ་ཆེན་པོའི་ཆོས་ལ་འགྲོ་གི་རེད། སྲང་ལོང་རྡོ་རྗེ་དེ་འདྲ་ཡོད་པ་ཡིན་ནའི་སྲང་ལོང་རྡོ་རྗེ་དེ་བཞག། སྲང་ལོང་རྡོ་རྗེ་དེ་བཞག་ཅེས་ནས་སྲང་ལོང་དེ་དེ་ལྟ་བུ་བྱས། ད་ང་ཚོ་ད་རེས་དེའི་ནི་བྱང་ཆེན་ལུང་གི་རིམ་པ་དེ་འདྲ་ཡིན་ས་སྲང་ལོང་རྡོ་རྗེ་ཞེས་ད་ཡོད་ཡོད་ད་ཡོད་མ་རེད་ཡང། མེད། རི་ལས་སྲང་ལོང་རེ་ཡོད་པ་ཡིན་ས་སྲང་ལོང་འདྲ་མི་འདྲ་དེ་འདྲ་སྣུམ་པ་སྣ་ཚོགས་ཁུག་སྲིད་ཀྱི་བ། ལན་དབུང་སྒྲ་དོག་དེ་འདྲ་ཡིན་ན་ནི་ཉིན་འགའ་རྗེས་པོ་རེད།

འགའ་ཞིག་གིས་ཚེ་རིན་པོ་ཆེ་འགྲོ་དགོས་གསུངས་སོ་བཀྲ་མི་ཆེ་དེ་འདྲ་ཁྱོད་གཉིས་ཀས་ཡོང་གི་རེད། ད་ལྟ་དེ་ཡིན་ན་དེ་ལྟ་བུ་ལོག་རྟགས་ཡོང་གི་མ་རེད། ཡོང་གི་མ་རེད་དེ་ཡིན་ན་ཡང། ད་ག་ཟེར་གྱི་པས་ཉན་ཡག་གཅིག་དེ་འདྲ་མ་ཡིན་པ་སྣོད་ཀྱི་སྐྱོན་གསུམ་སྤོང་བའི་སྒོ་ནས་ཆོས་ཉན། སྣོད་ཀྱི་སྐྱོན་གསུམ་ཟེར་དུས་སྣོད་ཁ་སྦུབ་པ། དེ་གལ་ཆེན་པོ་རེད་ཆོས་ག་རེ་ཉན་པ་ཡིན་ན་གཅིག་པ་རེད་དེ། ཆོས་ག་རེ་ཉན་པ་ཡིན་ནའི་སྣོད་ཀྱི་སྐྱོན་གསུམ་ཟེར་དེ་མ་སྤོང་ན་འགྲིག་གི་མ་རེད། སྣོད་ཀྱི་སྐྱོན་གསུམ་ཞེས་ན་ཁ་སྦུབ་སློག་ནས་བཞག་བཞག་པ་ཡིན་ན། ཡང་དེ་རྣམས་ལ་ག་རེ་སློབ་པ་ཡིན་ནའི་ཁོ་ནོར་ལོ་སྐྱིའི་གྲོགས་པོ་མ་རེད་པ། ནོར་ལོ་སྐྱིའི་གྲོགས་པོ་མ་རེད་ཁ་ཕོ་སློབ་ནས་བཞག་བཞག་ཡིན་ན། ཡང་ན་ཁ་ཕོ་མ་སློབ་བ་ཅིག་ཡར་ཟས་འདི་བདེ་ཡིན་ནའི་སྣོད་དེ་རྐུ་དོད་བཞག་ཡིན་ན། རྐུ་ལ་དབྱེ་སྐོར་ཡོད་པ་ཡིན་ན་དེ་རྣམས་ལ་ལྷ་ཡི་བདུད་རྩི་ཁྲམ་སློབ་པ་ཡིན་ནའི་མ་འཛག་གྲོགས་པོར་མ་གཏོགས་དེ་ནོར་ལོ་བདེ་རུ་ཅིག་མ་རེད་པ། ཨོ་དེ་ཁ་འབབ་པ་སྐྱོན་ཅི་རེད། ཡང་ནི་ཁ་ཟེར་བའི་ཡིན་ནི་སྐུ་དོན་སོགས་ནོ་སྐྱོན་གྱིས་རེག། ཧ་སྐུ་མ་སྟོན་པའི་ཆེ་ཁ་མང་པོ་བ་ཅིག་དད་པའི་ཡིན་ནི་ནོར་ལོ་བཙོག་པ་འདྲ་གྱིས། སྐྱེས་པ་དང་བཙོག་པ་འདྲ་མོ་དེ་འདྲ་གོ་དེ་ཡིན་ན་དེ་རྣམས་ལ་ཡང་ནི་རྟོགས་ཆ་ལོག་པ་ཡིན་ནི་སུས་ཟ་གི་རེད་ཟ་གི་མ་རེད་བ། ཡང་ན་ནི་དོགས་གི་རེད་དོགས་གི་རེད་འདྲ་མོ་དེ་འདྲ་གོ་དེ་ཡིན་ན། དེ་མ་བཀྲུས་བྱས། སྣོད་དེ་ནང་ལ་དཔེ་ཁ་ལག་ཞིམ་པོ་ཅིག་བླུག་པ་ཡིན་ནའི་སུ་གང་ཟ་ཡོང་གི་མ་རེད། གལ་སྲིད་ཟ་བ་ཡིན་ན་དུག་དེ་གིས་མི་ཤི་གི་རེད་བ། ན་གི་རེད་ཤི་གི་རེད་བ། དེ་ལས། ཡོང་གི་མ་རེད་བ་དེ་སྣོད་ཀྱི་སྐྱོན་གསུམ་ཟེར་དེ་རེད། སྣོད་ཁ་སྦུབ་བ། སྣོད་ཞབས་རྡོལ་བ། སྣོད་དྲི་མ་ཅན་ཟེར། འོ་དེ་གསུམ་པོ་དེ་མ་ཡིན་པ་ཅིག་དགོས་རེད། དེ་གསུམ་པོ་དེ་མ་ཡིན་པ་ཡིན་ན་སྣོད་ཡར་བཟེད་བསྡད་ཀྱི་ཡིན་པ་ཁ་མ་སྦུབ་བ་བྱས། ཨེ་རྐུབ་མ་རྡོལ་བ་བྱས། དེ་ནང་ལོགས་གཙང་མ་ཡག་པོ་ཡོད་པ་ཡིན་ན་དེ་ནང་ལ་ཁ་ལག་ཞིམ་པོ་ཟ་བ་ཡིན་ན་ཁ་ལག་དེ་ནས་ག་རེ་ཟ་ཁ་ལག་ག་རེ་བཟོས་པ་ཡིན་ནའི་ཁ་ལག་དེ་ནས་སོ་སོ་ཡི་ཟ་ཆོག་གི་རེད། ཟ་ལ་ཕན་ཐོགས་པ་ཅིག་ཡོང་གི་རེད་བ། ཨ་དེ་ནང་བཞིན་ཅིག་བྱས་ནས་ང་ཚོ་ལེགས་པར་རབ་ཏུ་ཉོན་ལ་ཡིད་ལ་ཟུངས་ཤིག་ཟེར་བཅོམ་ལྡན་འདས་ཀྱིས་དེ་གསུངས། ལེགས་པར་རབ་ཏུ་ཉོན་ལ་ཡིད་ལ་ཟུངས་ཤིག་ཟེར། ལེགས་པར་ཟེར་དེ་གཅིག་བྱས།

ཁྲལ་སྲིད་པའི་བཟོ་ལྟ་རེད། ཁྲལ་གྱིས་ཁྲལ་གྱིས་ཧ་ཡོང་པའི་བཟོ་ལྟ་ནི་དེ་འདྲ་ཡོང་གི་འདུག་མི་མང་པོ་ཡོད་ས་ད་ལྟ་ང་ལ་སོགས་མི་གཅིག་གཉིས་གཅིག་མ་ཉུང་ཉུང་ཉུང་ཉུང་མ་གཏོགས་མེད་ཡོད་ས་དེ་འདྲ་ཡོང་སྲིད་མ་རེད་པ། ཨ་ཨ་དེ་ཚོ་དྲང་ཐད་ནི་ཁ་ཤས་ཡང་ཡང་གཉིས་ཙམ་གསུམ་ཙམ་མཉམ་དུ་འཛོམས་ནས་སྐད་ཆ་བཤད་ད་བཤད་འདི། འགའ་ཤས་འགའ་ཤས་ནི་སྐད་ཆ་མ་བཤད་དེ་ལམ་སང་གཉིད་ཁུག་འགྲོ་གི་དེ་འདྲ། ཡང་འགའ་ཤས་ཁ་ཤས་ཁ་ཁ་ཁ་ཁ་ཅིག་ནི་ལྟོ་ཟ་གི་ཟ་གི་ཅིག་བསྡད་སྡོད་ཀི་དེ་འདྲ། འོ་དེ་འདྲ་རྣམ་པ་སྣ་ཚོགས་ཡོང་གི་འདུག་འགའ་ཤས་འགའ་ཤས་ཡང། ནང་ལ་བསྡད་དེ་ཀུན་ལ་ཡང་གུས་ཞུ་མ་ཞུ་བྱེད་ས་མེད་ཀི་དེ་འདྲ་དགེ་ཕྲུག་དགེ་རྒན་ཚ་པོ་ཅིག་ཡོད་ཀི་དགེ་ཕྲུག་དེ་འདྲ་ཡིན་ན་རྩེད་མོ་རྩེ་ཡས་དེ་འདྲ་འཁྱེར་ཡོང་བྱས་ནི་ཁ་ཁ་ཁ་ཁ་བྱེད་ནི་དེ་ནི་ལྟད་མོ་ལྟ་ཡས་དང་འོ་དེ་འདྲ་བྱེད་སྡོད་ཀི་འོ་དེ་ཚོ་ཁྲག་སྟེང་སྣོད་ཁ་སྦུབ་པ་དང་གཅིག་པ་རེད། ཆོས་ག་ཚོད་བཤད་པ་ཡིན་ནའི་ཆོས་ཨ་མཆོག་ནང་རྩ་ནས་ཉན་ཡོད་མ་རེད་པ། ཉི་མ་ཉིན་ཟད་དེ་ནས་ཆོས་བཤད་བཤད་བཤད་མར་འགྲོ་ཚོད་ད་ལྟ་ཅི་ཡང་གོ་ཡོད་མ་རེད། བད་ཀའི་གོ་ཡོད་མ་རེད་དེ་སྣོད་ཁ་སྦུབ་པ་དང་གཅིག་པ་རེད། ནང་ལོགས་ཅི་ཡང་འགྲོ་གི་ཡོད་མ་རེད་པ་དང། ཨ་དེ་ཕན་མ་ཐོགས་ཅི་རེད་དེ་ཅི་བརྗོད་མ་རེད། ཨ་ཏི་ནོས་ཁ་བོ་བ་གྱོན་ཟིན་དེ་དེ་རེད་རྩ་ནས་མ་ཉན་པ་དེ་རེད་ཆོས་རྩ་ནས་མ་ཉན་པ་དེ་རེད་ཅི་ཡང་མ་གོ་བ་བྱེད། ད་འགའ་ཞིག་འགའ་ཞིག་གིས་ཉན་ཉན་ཀྱི་བར་བཟོ་བཟོ་ཉན་བྱས་ནས་དྲན་པས་མི་ཟིན་པ་བྱེད་ཀྱི་རེད། དྲན་པ་བརྟན་པོ་ཡག་པོ་མ་བྱས་ཀྱི་ནི་ད་ལྟ་ཉན་ཡས་དེ་ཉན་དེ་བྱས་ཀྱི་ད་ལྟ་གྲོལ་ཚར་སོང་ན་ཅི་ཡང་མེད་པ་བྱས། ད་གིན་ག་རེ་བཤད་སོང་ཟེར་ན་ཅི་ཡང་བཤད་ཡས་མ་རེད་བརྗེད་ཚར་ད། ཨ་དེ་ཞབས་རྡོལ་བ་ཟེར་མཁན་དེར་གོ་དོན་དེ་གཅིག་པ་རེད། དེ་ནོར་ལོ་དྲུག་ཅུ་དྲུག་གོ་དྲ་གང་ག་མ་བཛྲ་དྲུག་ཅུ་པ་གང་ག་མ་བཛྲ་ནི་ནོར་ལོ་གཅིག་སྡེ་ཡི་མོར་བ་དེ་ཡི་ས་ནི་སོ་སོའི་ལོངས་སྤྱོད་ཡས་གཅིག་ཡི་མོར་བ་ཨོ་དེ་ཞོ་བདོ་བ་སིང་དེ་རེད་དེ་སྐྱོན་དེ་རེད་དེ་བྱེད་ཀྱི་མེད་པ་རེད་བཟང་དེ་བྱེད་ཀྱི་མེད་པ་རེད་འགའ་ཤས་ཀྱི་ཀོ་ལོང་ཉིན་པའི་ཡོང་གི་ཆུ་ཉི་ཁ་ཡོང་གི་ཉང་ཚོའི་ལས་ཁ་ཡོང་གི། ཧོ། ཡང་ཚེ་ཚད་རྣམས་དེ་ག་རེ་བཤད་ཀྱི་འདུག་ང་གཅིག་ཉན་གར་འགྲོ་གི་ཡིན་བསམ་ཟེར་རམ་དེ་འདྲ། ཧ་འགའ་ཤས་འགའ་ཤས་ཡིན་དེ་ཨ་མ་མ་ཐོས་པ་ཞིག་ཐོས་བྱུང་ན་སོ་སོའི་མི་གཞན་ལ་ཨ་ནི་ངས་དེ་ཐོས་བྱུང་སོང་ཟེར་ནས་མིར་བཤད་རྒྱུ་ཡོང་གི་རེད་བསམ་ཟེར་རམ་དེ་འདྲ་དང། ཡང་འགའ་ཤས་འགའ་ཤས་ལ་ཁོས་ཆོས་མང་པོ་ཅིག་ཐོས་མྱོང་རེད་ད་ཟེར་རམ་སྐད་གྲགས་ཡོང་ཡོང་ཅིག་དང། ཧོ་དེ་འདྲ་ཡི་ཕྱིར་དུ་ཕར་ཉན་སྡོད་མཁན་དེ་འདྲ། མདོར་ན་ཨ་ནི་ཚེ་འདི་ཡི། བསམ་པས་ཀུན་ནས་བསླངས་ནས་ཉན་སྡོད་མཁན། ཨ་དེ་འདྲ་ཡིན་ན་ཆོས་དེ་ཆོས་སུ་མ་འགྲོ་བས་ཕན་མ་ཐོགས་རེད། ད་གིན་དང་པོ་བཤད་ཡས་དེ་རེད་པ། ཨ་དེ་འདྲ་མ་ཡིན་པར་མདོར་ན། ཨ་ནི་གཟུར་གནས་བློ་ལྡན་དོན་གཉེར་བ། ཉན་པོ་སྣོད་ཅེས་བྱ་བར་བཤད་ཟེར། བློ་གཟུར་གནས་པ། ཨ་ནི། བློ། བློ་གྲོས་དང་ལྡན་པ། ཆོས་ལ་དོན་གཉེར་ཡོད་པ། ཨོ་དེ་འདྲ་ཅིག་དགོས་པ་རེད། ཆོས་ལ་དོན་གཉེར་ཡོད་པ། བསམ་པ་ཐམས་ཅད་སྤངས་ནས་ཉན་དགོས་སོ་བསམ་པ་གཞན་ཚང་མ་ཐམས་ཅད་སྤངས་བྱས་ནས།

ཟེར་ཡས་སྲིན་པོ་རྐང་བཀྲ་དང་རྒྱལ་སྲས་ཟླ་བ་གཉིས་ཀྱི་ལོ་རྒྱུས་གཅིག་ཡོད་རེད་པ་ཨོ་དེ་ནང་བཞིན་བྱས་ནས། ཆོས་ཀྱི་མེ་ལོང་གསལ་མཐོང་ནས། ཡིད་ལ་གདུང་བ་རབ་སྐྱེས་ནས། བདག་ནི་ཆོས་ལ་ཕྱོགས་པར་གྱུར། འོ་དེ་འདྲ་ཞིག་གསུངས་ཡོད་རེད་པ། ཆོས་ཀྱི་མེ་ལོང་ཟེར་དེ་ག་རེ་ཟེར་ན་ང་ཚོ། མེ་ལོང་གསལ་པོ་གཅིག་ནང་ལ་རང་གི་གདོང་འདི་ཕར་བལྟ་ནས་དེ་བྱས་པ་ཡིན་ན་རང་གི་གདོང་ལ་སྐྱོན་ག་རེ་འདུག་དྲི་མ་ག་རེ་འདུག། བཅོས་དཀར་དཀར་དུ་གོང་ཁ་མེ་ལོང་ནང་སེར་བུ་ཐོང་གིར་བ་ནི་བཅོས་སེར་གིར་སེར་གིར་བྱས། གཙང་མ་བཟོས་ཤིག་གིར་བ། ཨ་དེ་ནང་བཞིན་བྱས་ནས་ཆུས་སེང་གིས་མེ་ལོང་དང་བྱིས་པ་རེས་རང་གིས་སྔ་མོ་བྱས་ཞག་གིས་ཡག་ག་རེ་བྱས་འདུག་བསྡུ་བ་ག་རེ་བྱས་འདུག་གོང་མ་དེ་ནང་ལ་བཞག་ནས། ཡག་བྱས་ཞག་གིས་དེ་འདྲ་ཡིན་ན་ང་འབྲི་བཞག་སོང་ཟེར་རོ་མི་བྱེད། བསྡུ་བ་བྱས་ཞག་གིས་དེ་འདྲ་ཡིན་ན་ང་འབྲི་མི་འདུག་ད་ང་ནང་བཞག། ང་སེམས་ཀྱི་རྒྱུད་པ་ཞིག་ལ་ཅིག་དང་ནོངས་བཤགས་དེ་སྙིང་དབང་དུ་འགྲོ་བའི་ལས་ཀ་ང་བྱས་བཞག་དེ་བྲིས་མི་འདུག་གསུང་སོགས་ནི་མི་བྱེད་སེམས་ལས་རྒྱུན་བསྲིང་ཅི་ཐུབ་པ་གྱིས། འོ་དེ་འདྲ་གྱིས་བྱུང་བ་ཡིན་ན་ཆོས་ཉིད་པ་དེ་གུས་ཆོས་ཡིན་མི་རེད། འོ་དེ་དེ་འདྲ་བ་གྱིས་འོ་རེད། འོ་དེ་འདྲ་གྱིས་ནི་སྣོད་ཀྱི་སྐྱོན་སོགས་སྤོང། དོན་གྱི་བསྡུ་ཞིག་གྲུ་སྟེང་གསལ། འོ་དེ་དེ་ལྟ་བུ་དགོས་ནས་ནི་ཆོས་ཉིད། འོ་ངེད་ཅག་ཡི་ཆོས་དེ་ལ་ཡང་ནི་ང་ཚོ་ད་ལྟ། ལོང་རེ་བདུད་རྩི་སྙིང་པོ་བསྲིངས་ཏེ། བདུད་རྩི་སྙིང་པོ་བསལ་ཏེ་ཚིག་གིས།

བདུད་རྩི་སྙིང་པོ་དེ་ཡི་ནང་མྱུར་ལམ་གི་གཙོ་བོ་བྱས་ནས། ལམ་རིམ་མྱུར་ལམ་དམར་ཁྲིད་ཟེར་མཁན་གྱི་པཎ་ཆེན་བློ་བཟང་ཡེ་ཤེས་མཛད་བཞག་གི་མྱུར་ལམ་དམར་ཁྲིད་ཟེར་མཁན་དེ་ཡི་ཚིགས་བཅད་བཟོས་བྱས་ནས་ང་རང་ཚོ་བློ་ལ་ཆགས་ལས་སླ། འདོན་པ་འདོན་གྱི་ཡིན་ནའི་འདོན་རྒྱུ་ཡོད་གི་བསམ་བློ་གཏོང་དེ་ག་ལ་གཏོང་ལས་སླ། དེ་འདྲ་བཟོས་ནས་བདུད་རྩི་སྙིང་པོ་ཟེར་མཁན་དེ་དེ་མཛད་པ་པོ་ཡི་ནི། ལམ་རིམ་བླ་མ་ཡེ་ཤེས་བརྩོན་འགྲུས་ཟེར་མཁན་དེ། ཀོང་པོ་ཡེ་ཤེས་བརྩོན་འགྲུས་ཟེར་མཁན་དེ། ཁོང། ལམ་རིམ་ཉམས་སུ་བླངས་ཀྱིན་རྟོགས་པ་མཐོ་པོ་ལ་ཕེབས་ཀྱི་ནས། ད་ནི་ཉམས་མྱོང་གི་ཐོག་ནས་ད་ལྟ་དེ་གསུངས་བཞག་གི། ཨོ་དེ་འདྲ་ཅིག་རེད། ས་དེ། ལུང་ཁ་ཤས་ཅིག་བྱས་མྱོང་མ་གཏོགས་དེ་ཁྲིད་ཟེར་མཁན་དེ། ད་རེས་མ་གཏོགས་དེ་བྱས་མ་མྱོང། དེ་སྔོན་མ་ནས་ཅིག་ཁྲིད་ཐུབ་ན་ཡག་པོ་ཡོང་ས་རེད་དྲན་གྱི་འདུག་དེ། ནས་ཁྲིད་བྱས་ཞེས་བྱས་བྱུང་མ་སོང། ལོ་རེ་ཉང་ལོང་མ་ཁྲི་དང་འདན་ལོང་སའི་ནང་མི་དང་འཇམ་མདུད་ཤིང་ལོང་སའི་ནང་མི་དང་དྲི་ཚོགས་གྲང་རྒྱུད་ཁྲི། ཁ་བཤད་བྱེད་ཐེངས་མ་ཁ་བཤད་བྱེད་ཚར་རེ་ལོང་རེ་བདུད་རྩི་ཉོ་བའི་ཁྲི་ཁྲི་བྱེད་མི་ཡོང་ཁྱོད་ཚ་ནའི་ཁ་ཟས་ཆུ་འཛིན་ལ་ནག་ཉེས་ཉེས་ཉེས་གསུངས་བ་རེ་ལ་དེ་ཆུ་ལོང་ན་ཆུ་ཆེ་ཤ་ཁ་ཡོང་རེ་བྱེད་ཟེར་ནས་ང་ལས་ཀ་གྲོགས་ཚབ་བྱས། རྩ་ནས་ཡང་ལོ་མ་ཅུང་བྱས་ད་ལོ། ཐེངས་མ་གཉིས་གསུམ་ཅིག་དེ་ཙམ་ཅིག་ཡང་ཡང་གསུང་གི་འདུག་ཡང་ཡང་གསུང་པ་ཡིན་ཙང་ངོ་མ་བྱེད་ཀྱི་ཡིན་ན་ང་ཡིས་ཆོས་བཤད་ཡག་ཐབས་མ་རེད། ང་གྲངས་ཆེ་ན་ཆང་འདི་ཁྱི་དེ་འདྲ་མིན་ཆང་དེ་འདྲ་རེད་པ། དེ་ནི་རི་ཁྲོད་ཉམས་ལེན་པ་སྐྱབས་མཆོག་རེད་ཉམས་ལེན་པ་དེ་ཚོར་ཆོས་སུས་བཤད་དགོས་མིན་དང་ང་ཆང་འདི་ཁྱི་ཅིག་ཉམས་ལེན་པ་ཚོ་ལ་ཆོས་བཤད་ཡག་དེ་ངོ་ཚ་པོ་འདྲ་ཅིག་ད་རེད་དེ་ཡིན་ན་དཀའ་ཐུབ་ཚོས་དེ་འདྲ་ཅིག་ལབ་པ་ཡིན་ཙང། ཨ་མ་ལོ་གཉིས་ཡན་ཏེ་ཞེས་བརྗོད་མྱོང་བ་བྱས། ད་ནི། བླ་མ་རིན་པོ་ཆེའི་སྐུ་མདུན་ལས། ཆོས་ལམ་རིམ་ཟེར་མཁན་དེ་ཐེངས་མང་པོ་ཅིག་ཐོས་ཙམ་ཞུ་མྱོང་བ་རེད། ཞུ་མྱོང་བ་དེའི་རྒྱུ་མཚན་བྱས་མ་གཏོགས་དངོས་གནས་བྱེད་ཀྱི་ཡིན་ན། དེས་རུ་ཚོགས་ཟེར་མཁན་དེ་རྩ་ཆེན་པོ་ཉམས་ལེན་བྱེད་མཁན་ངོ་མ་དེ་དེ་ཚོའི་གྲངས་དེ་རེད་ང་ཚོའི་གྲངས་དེ་མ་རེད། དེ་ལ་ཉམས་ལེན་བྱེད་ཀྱི་ལམ་རིམ་ཟེར་མཁན་དེ་ཉམས་ལེན་བྱེད་ཀྱང་རྒྱུར་བ། དེ་མ་གཏོགས།

ཉམས་ལེན་བྱེད་ཆེ་དུ་བསུ་རེ་ཟེར་ན། དེ་འདྲ་བས་ཚེ་བློས་བཏང་གི་བྱས་ནས། དེ་ལྟ་བུ་རི་ཁྲོད་པའི་འདི་ཁྱེད་ཚོ་དངོས་གནས་དྲང་གནས་ཉམས་ལེན་པ་རེད་མ་གཏོགས་ང་ཚོ་དྲང་བདེན་ཉམས་ལེན་པ་མ་རེད་ག་གེ། ཕེབས་མ་ཐུབ་ཁྱི་ད་ཚེ་ཕྱི་མ་ངན་སོང་གི་རྒྱུ་བསྒྲུབས་ཡོད་བསམ་དྲན་གྱི། ཅང་ཅེ་གྲུ་ལས་ཆགས་ཏེ་ཡོད་དུས་ཡེ་ནས་ཡེ་ནས་སོ་སོ་དེ་འདྲ་ཅིག་ཤེས་པ་ཡིན་ན་རང་གིས་ཉམས་ལེན་བྱེད་མ་ཐུབ་པ་ཡིན་ན་མི་ཡིད་མ་ཅིག་ཤེས་པ་ཡིན་ན་ཕན་ཐོགས་འདྲ་ཞིག་མི་ཡོང་བསམ་བསམ་དྲན་གྱི། དུས་ཚོད་ནི་རྒྱུན་རིང་པོ་མི་འདུག་ང་ཉི་མ་ལྔ།

བདེན་པ་ཉམས་པའི་སྟོན་པ་ལྕམ་དྲལ་དེ་ཡི་སྲས་སྟོན་པ་ལྕམ་དྲལ་དེ་ནས་བཟུང་སྟེ་ཨ་ནེ་བྱང་རྒྱ་ཡན་གཉིས་པའི་ཚེ་ལ་རིམ་པ་བཞིན་དུ་རྒྱ་ཆེ་བའི་ལོངས་སྤྱོད་རིམ་པ་དང་ཟོག་མོ་ལོངས་སྤྱོད་རིམ་པ་གཉིས་པོ་དེ་གཅིག་ནས་གཅིག་ཏུ་གྱུར་ནས་ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤ་པོ་དུ་ཕེབས། ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤ་ལས་དེ་ནས་གདོང་ལྔ་ཐམས་ཅད་ཡོངས་སུ་རྫོགས་པ། གདོང་དཔེའི་མཛོད་མཛད་མ་མའི་མཛོད་ལ་བདུད་བསྲེགས་ཏེ་ན་བཞི་བཅས་བྱིན་ནོ། གདོང་འབག་གི་མཛོད་མཛད་དེ་ཀི་བ་དེ་ན་བཅས། དེའི་བེ་ལས་ཚོད་དག། དེ་ལས་དེ་ལས་ཚུར་དག་ནས་ནི་གཅིག་ནས་གཅིག་ཏུ་བརྒྱུད་ནས་ད་ལྟ་ཡོད་པ་དེ་ང་ཚོས་བཤད་ཉན་བྱེད་རྒྱུ་ཡིན་པ་དེ་ལོང་རེད་ཟེར་བ་དེ་གཅིག་མ་གཏོགས་ཡོད་མ་རེད། ད་མེད་ད་ཡོད་དེ། དེ་ནི་ལར་ནས་བླ་མ་ཚོ་གིས་ཚང་ཚོ་རེ་དེ་རྗེ་རེ་དང་རྩ་ཚོ་རེ་དེ་ཡང་ཚོ་རོ་རོ་བྱེད། རྗེ་རེ་གཏོང་བས་དེ་ལས་ཁོ་རང་དགོས་པ་བྱས་པ་རེད། སྔར་མ་ཤི་བ་མང་པོ་ཅིག་ཤི་ཁར་བ་རྗེ་རེ་གཏོང། ཡང་བདུད་རེ་གཏོང་སྐད་དེ་ལས་ཁོ་རང་དགོས་པ་བྱས་པ་རེད། ཡང་བློ།

དེ་ནས་ཤ་སྐོམ་གྱིས་སུ་དེ་འདྲ། མྱང་ལས་ཀྱི་རིམ་པ་རང་གི་མྱོང་ཐོག་གི་སྒོ་ནས་ཕར་དེ་བྱས་བྱས་ནས་ལ་ལས་ལས་སྟ་ཡི་ལས་ལྷ་ཡི་བྱས་ནས་མྱོང་སྒོ་མ་ཟིན་ཏེ་ཆོས་སྐྱོང་སྲོང་མཛད་ནོར་བུར་བབས། ཆོས་སྐྱོང་སྲོང་ལུང་རིག་བྱེད་ཆོས་རྗེས་ཟིན་ཏེ་ནི་སྲོང་དེ་ཡིན་པ་རེད། ད་དེ་ཀོ་ལས་དྭགས་པོ་དགོངས་འཆི་བར་ཟིན་ཏེ་དྭགས་པོ་ངོ་སྤྲད་པ། དེ་ལ་དྭགས་པོ་དགོངས་འཆི་བར་ཟིན་གྱི་རུ་བ་ཨོ་ཁོང་གིས་མཛད་བཞག་བྱས་ཀྱི་ལས་སྲོང་ཉི་ཁུ་ཟིན་ཏེ། ལས་སྲོང་ཉི་ཁུ་ཟིན་གྱི། ཨོ་དེ་རྒྱབ་པའི་དེ་ནས་གཞིས་བྱས།

ཁ་ཁ་ཁ་ཁ་ཅིག་ནི་ལུང་རྒྱུན་དང་ཁྲིད་རྒྱུན་སོ་སོ་ཐོབ་དགོས་ཀྱི་རེད། དེ་གཉིས་གཅིག་ཐོབ་སྟེ་གཅིག་གི་གོ་ཆོད་པོ་མ་རེད། ཨ་དེ་འདྲ་རེད། ཨ་དེ་ན་ཡི་ས་ད་ནི། ཁྲིད་ཆེན་བརྒྱད་པོ་དེ་ཁྲིད་དང་ལུང་གཉིས་ཀ་ཐོབ་པ་ཡིན། ཨོ་ད་ནོ་ཅིག་ཅིག་ནི། ཁྲིད་ཞེ་དྲག་གཉིས། དེའི་ཁྲིད་ཐོབ་མ་སོང་དེས་ཁྲིད་གོ་ཆོད་པ་བྱེད་ཅེས་ནས་ལུང་ཞུས་ནས། ལུང་ཉི་མ། པུ་ཏི་གཉིས་ཡོད་ལ་པུ་ཏི་གཉིས་ཡིན་ས་ཉི་མ་ལྔ། ཉི་མ་ལྔ་འགོར་འདུག་ཉི་མ་ལྔ་ཡང་དེ་ལུང་ཙམ་ཅིག་ཞུས་ཅེས་ནས། ཁྲིད་ཞེ་དྲག་དེའི་ཐུགས་སུ་ཞུས་པས། ཨོ་དེ་འདྲ་ཡིན་ས་ད་ལྟ་ང་ཚོ་དེ་ཚོའི་རྩ་བ་རེད་ད་ལྟ་བདུད་རྩི་སྙིང་པོ་ཟེར་གྱི་དེ་རུ་ཁོ་རུ་ཁོ་དེ་བཙོང་དྲུག་རེད་ཞེ་དྲག་རྒྱུད་རིང་པོ་རེད་ཡོད་མ་རེད།

ད་ལྟ་དེ་ཡེ་ཤེས་བརྩོན་འགྲུས་ཟེར་དེ། ད་ལྟ་རྒྱལ་དབང་ཆོས་རྗེ་ནི་ཀོང་པོ་ནས་མར་ཕེབས་ཡས་ཀྱི་ནི་ཐེག་ཆེན་ལས་ཀྱི་དགོན་པ་དེ་ནི་ཆོས་རྗེ་ནང་རྟེན་སྐུ་ལ། འོ་དེ་ཆོས་རྗེ་ནང་རྟེན་སྐུ་ལ་ནི་ཁོང་རྣམ་གཉིས་ཞལ་འཛོམས་གྱི་ནི་ཁོང་གིས་ནི། རྗེ་བདག་ཉིད་ཆེན་པོའི་རྣམ་ཐར་ཆེན་མོ་དེ་མཛད་རོགས་བྱེད་ཟེར་ནས་ཀོང་པོ་ཡེ་ཤེས་བརྩོན་འགྲུས་ཀྱིས་ཡར་ཞུས་ནས་རྒྱལ་དབང་ཆོས་རྗེ་ཡིས་རྣམ་ཐར་ཆེན་མོ་དེ་མཛད་པ་རེད། ད་རྒྱལ་དབང་ཆོས་རྗེ་ཀྱིས་ཀྱང་ལམ་རིམ་གྱི་ཉམས་ལེན་བྱེད་ཅེས་ནི་བའི་མི་ཚེ་གཅིག་ལས་པའི། ཀོང་ཀོང་གི་སྣོད་བཅུད་ཅན་དུ་བཞུགས་པ་ཡི་ས། ཉམས་མྱོང་གི་ཐོག་ནས་ནི། གཅིག་གསུང་རོགས་བྱེད་ཟེར་ནས་ནི་ཉམས་མྱོང་གི་ཐོག་ནས་ད་ལྟ་བདུད་རྩི་སྙིང་པོ་ཟེར་དེ་མཛད་པ་རེད་དེ་བློ་ལ་ཆགས་བདེ་པོ་བཞུགས་ཅེས་མི་སུ་དག་ཅིག་ཡི་གེ་ཀློག་ཤེས་མཁན་ཅིག་ཡིན་ན་ཡང་དེ་མཐོང་བ་ད་ག་བས་གཞན་དང་མི་འདྲ་གི། སེམས་ལ་གོ་བ་ཆེན་པོ་ཆགས་རྒྱུ་ཡོད་གི། སུས་བརྟག་གི་ཡིན་ན་ཡང་ལམ་སང་ཧ་གོ་གི། ཁོ་ལམ་རིམ་ཁྲིད་མང་པོ་ཡོང་གི་རེད་བ།

དེ་ཡི་སེམས་བསྐྱེད་འབྲས་བུ་ལམ་བྱེད་ཟེར་གྱི་རེད་ཐུབ་པའི་དབང་པོ། རང་འདྲ་གཉིས་པ་ཆད་ནས་རང་ལ་ཐིམ་ཡང་དེ་ཡིན་ནོ་སྲིད་པའི་སེམས་བསྐྱེད་འབྲས་བུ་ལམ་བྱེད་ཟེར་དེ་མྱུར་ལམ་དམར་ཁྲིད་ནང་མ་གཏོགས་འཇམ་དཔལ་ཞལ་ལུང་དང། ལམ་རིམ་ཆེ་ཆུང་ལ་སོགས་པ་དེ་ཚོ་ལ་ཡོད་མ་རེད་དེ། རང་ཉིད་ཐུབ་པའི་དབང་པོའི་སྐུ་རུ་གྱུར་རང་གི་སྐུ་ལས་འོད་ཟེར་ཕྱོགས་བཅུ་དྲུག་མང་དག་སྣོད་བཅུད་ཉེས་སྐྱོན་ཀུན་སྦྱངས་ཏེ་དག་པ་རབ་འབྱམས་འབའ་ཞིག་ཉིད་དུ་གྱུར།

སྔོན་སྟོང་ཉིད་ལས་བདེ་བའི་རིགས་བཞི་དེ་སྟོང་ཉིད་ཟག་མེད་བདེ་བའི་ཆོས་དེ་དང་ནང་ཡང་བྲལ་སྔ་རྗེས་ནང་རྗེས་མ་རུ་མེད་དེ་རྒྱུའི་རྗེས་དྲུག་པ་བདག་གི། དེ་ལྟར་ཅན་གནོད་པ་ཅན་གྱི་ལུས་ཁྱད་པར་གྱི་སེམས་ཅན་ནི་བྱ་བ་སྐལ་མཉམ་སྒྲུབ་པའི་སྐུ་བ་དྲོད་ཀྱི་མྱོང་བས་མྱོང་སངས་རྒྱས་ཐོབ་པར་བྱེད་དེ་རྗེས་སུ་ཆུ་ཀླུང་གྱི་རོལ་བའི་སྡོམ་པ་བཟང་པོ་མྱོང་གསུམ་ཚོགས་བཞི་སེམས་བདེ་བ་ནི་འཇུག་པ་དེའི་ཕྱིར་སྔར་གྱི་སྤྱོད་ཡུལ་དེ་ཉིད་མ་ཐོབ་པར་དེའི་དྲིན་ཙམ་བྱས་པས་འཁྲུལ་པར་སོང་ཞིག་བཀའ་འདི་ཅི་འདྲའི་འཁྲུལ་སོའི་རེ་ཞིག་ཡོད་པར་བཟོད་དེ་ལྟར